བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཟླ་དང་པོའི་ཚེས་བཅོ་ལྔ་དང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞིའི་ཆོ་འཕྲུལ་དུས་ཆེན་ཉིན་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཆོས་རྭའི་ནང་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་གིས་ཐམས་ཅད་རྣལ་འབྱོར་པའི་སེམས་བསྐྱེད་དང་སྐྱེས་རབས་ཀྱི་ཆོས་འབྲེལ་བསྩལ་གནང་མཛད་སོང། གང་ཕྱིར་བརྩེ་ཉིད་རྒྱལ་བའི་ལོ་ཏོག་ཕུན་ཚོགས་འདིའི་ས་བོན་དང་ནི་སྤེལ་ལ་ཆུ་འདྲ་ཡུན་རིང་དུ་ལོངས་སྤྱོད་གནས་ལ་སྨིན་པ་ལྟ་བུར་འདོད་གྱུར་པ་དེ་ཕྱིར་བདག་གིས་ཐོག་མར་སྙིང་རྗེ་བསྟོད་པར་བགྱི་གསུངས་ཏེ་དབུ་མ་འཇུག་པའི་མཆོད་བརྗོད་ལ་ཡང་སྙིང་རྗེ་ལ་བསྟོད་ཕྱག་མཛད་ཡག་གི་རྒྱུ་མཚན་འདི་ཞེ་པོ་ཅིག་གལ་ཆེན་པོ་རེད་ཤག། སྐབས་དེར་མགོན་པོ་མཆོག་གིས་བོད་མིའི་རྒྱུད་དུ་ཡོད་པའི་སེམས་བཟང་པོ་བྱེད་རྒྱུའི་གོམས་གཤིས་དང་རིག་གཞུང་ཡོད་པ་དེ་དག་བོད་མི་ཚོས་བདག་གཅེས་མུ་མཐུད་ནས་གནང་རྒྱུའི་འགན་འཁྲི་ཡོད་པའི་བཀའ་སློབ་སྩལ་དོན། བོད་ཀྱི་ཆོས་ཀྱི་བསླབ་བྱ་དེ་གིས་ཅིག་གི་མི་སེམས་ལྷོད་ལྷོད་བཟོ་ཡར་ཡ་ཏན་ཏན་ཕན་ཐོགས་ཡོད་པའི་བཟོ་ཞིག་འདུག་བྱས་ཙང་ང་རང་ཚང་མ་ལོག་གི་ཨ་ནི་བོད་ཀྱི་རིག་གཞུང་འདི་ད་ལྟ་བར་དུ་ང་ཚོ་བོད་པས་བདག་པོ་རྒྱབ་བྱས་རེད་སྤྱི་ཡོངས་ཀྱི་ང་ཚོ་མིག་ལྟོས་རུང་པོ་ཡག་པོ་ཡོད་རེད་ཨོ། ད། དེ་རིང་ཁ་སང་དུས་ཚོད་ཆ་བཞག་ནས་རྒྱ་མིའི་གྲོགས་པོ་ཚོ་ཆ་བཞག་ནས་བོད་པ་ཚོ་སེམས་བཟང་པོ་དང་གཤིས་ཀ་ཡག་པོ་ཡོད་བསྡད་པ་ཅིག་གིས་རྒྱ་མིའི་གྲོགས་པོ་ཚོ་ཅིག་གིས་དགའ་པོ་ཅིག་འདུག་ག་ས་དེ་འདྲ་ཡིན་དུས་ང་ཚོ་བོད་པའི་གཤིས་ཀ་ཅིག་གིས་སེམས་རྒྱུད་བཟང་པོ་བྱེད་ཡག་ཅིག་གིས་འདི་དཔེ་གལ་ཆེན་པོ་རེད་ཨ་ནི་ང་ཚོ་ཚང་མ་ལོག་གི་ད་ལྟ་བར་དུ་ང་ཚོ་ད་བདག་པོ་བརྒྱབ་པ་རེད་ལ་ད་དུང་ཡང་ང་ཚོ་ཚང་མ་ལོག་གི་ད་སྙིང་རྗེ་ཟེར་ཡ་དེ་གལ་ཆེན་པོ་ལ་བརྩིས་ནས་ཨ་ནི་སེམས་ཀྱི་ཞི་བདེ་སྒྲུབ་ཡ་དེ་གལ་ཆེན་པོ་འདུག་དེ་ཚང་མས་སེམས་ལ་བཞག། ང་ཚོ་དུས་ཚོད་འགྱུར་བ་འགྲོ་གི་ཡོད་རེད། རེད་དེ་ཡིན་ནའི་སེམས་ཀྱི་ཞི་བདེ་ཟེར་དེ་ད་འགྱུར་བ་འགྲོ་ཡ་ཡོད་མ་རེད། དཔེ་གལ་ཆེན་པོ་འདུག་ག། ས་དེ་འདྲ་ཡིན་དུས་སེམས་ཀྱི་ཞི་བདེ་ཡོང་ཡ། ང་ཚོ་བོད་པའི་གོམས་གཤིས་དང་རིག་གཞུང་ལ་ཡོད་བསྡད་པ་དེ་ང་ཚོ་བོད་པས་བདག་པོ་ཡག་པོ་ཞིག་བརྒྱབ། ཆོ་འཕྲུལ་དུས་ཆེན་གྱི་ཆོས་འབྲེལ་སྐབས་དབུས་བོད་མི་སྒྲིག་འཛུགས་ཀྱི་དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོ་ལེགས་སོ་རྣམ་པ་གཙོས་པའི་གྲྭ་བཙུན་ཁག་དང་བོད་རིགས། ཧི་མ་ལ་ཡའི་རི་རྒྱུད། དེ་བཞིན་ཕྱི་རྒྱལ་བཅས་ཁྱོན་ཆོས་ཞུ་བ་སྟོང་ཚོ་བརྒལ་བ་ཆེད་བཅར་ཞུས་ཡོད་པ་མ་ཟད། སྐབས་དེར་སྲིད་ཚབ་མཆོག་གིས་མགོན་པོ་མཆོག་ལ་མཎྜལ་རྟེན་གསུམ་འདེགས་འབུལ་ཞུས་གནང་སོང་ལ། མགོན་པོ་མཆོག་ནས་སྤྱིར་ཆོས་ལུགས་ཚང་མའི་ནང་སེམས་ཞི་བདེ་བཟོ་རྒྱུ་ཡོད་ན་ཡང། སེམས་ཁམས་རིག་པ་དང་འབྲེལ་ནས་སེམས་ཞི་བདེ་བཟོ་རྒྱུ་དེ་ཕལ་ཆེར་ནང་པའི་ཆོས་འདི་གཏིང་ཟབ་ཤོས་ཤིག་ཆགས་ཀྱི་ཡོད་པ་གསུངས་གནང་བ་དང་སྦྲགས། རྒྱ་མིའི་སྐད་ཆ་དེ་ང་ཚོ་ནས་རྨོངས་དད་ཆགས་ཡོད་མ་རེད། ཁོ་རིག་པ་དང་ལྡན་པའི་ཐོག་ནས་ད་བསམ་བློ་བཏང་གི་འདུག་ཨ། ས་དེ་འདྲས་ཡིན་དུས་དེ་རིང་ཁ་སང་རྒྱ་ནག་ནང་ལ་ཆ་བཞག་ནས་ནང་པའི་ཆོས་ལ་ཡག་དོ་སྣང་བྱེད་མཁན་ཁོ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ལ་འཛམ་བུ་གླིང་སྤྱི་ལ་ཡིན་ནའི་གང་ལྟར་ཁྱེད་ཀྱི་སེམས་ཀྱི་ཞི་བདེ་ལ་དོ་སྣང་ཡོང་དེ་ཡང་ཚང་མ་ལོག་གི་སངས་རྒྱས་པའི་གཞུང་གི་ནང་ལོགས་ནས་སྙིང་རྗེ་བཤད་དེ་ཡང་དེ་དོ་སྣང་གསར་པ་ཅིག་བྱེད་བསྡད་ཀྱི་འདུག་ང་ཚོ་འདི་བོད་པའི་རིག་གཞུང་གཙོ་བོ་ཆགས་བསྡད་ཡོད་རེད་ཨ་ནི་ཚང་མས། ཨ་ད་བར་དུ་ཧུར་ཐག་བྱས་པ་རེད་ད་དུང་ཡིན་ནའི་ཧུར་ཐག་གནང་ཤོག་ཨེ་ནས་ངའི་ངོས་ནས་ཆ་བཞག་ནས་བོད་ཀྱི་རིག་གཞུང་བདག་པོ་རྒྱག་མཁན་ཆགས་བསྡད་ཀྱི་ཡོད་རེད་ང་རའི་ངོས་ནས་ཨེ་ནས་སྙིང་རྗེ་རྩ་བར་གྱུར་པའི་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་དང་སྟོང་ཉིད་ཀྱི་ལྟ་བ་ཉིན་རེ་བཞིན་དུ་བསམ་བློ་བཏང་གི་ཡོད། དེས། ཅིག་གང་ལྟར་ང་རང་སྒེར་གྱི་ངོས་ནས་ཆ་བཞག་ན་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་ཡོང་ཡག་ལ་ཡག་པའི་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡག་པོ་ཞེ་པོ་བྱུང་གི་འདུག་ཨེ་ནས་ང་ཚོ་བོད་རིགས་ཆོས་གྲོགས་ཚོ་ཆ་བཞག་ནས་དེ་བཞིན་དུ་སེམས་པ་བཟང་པོ་བྱེད་ཡག་དེ་ཐོག་ལ་ཚང་མས་ཨེ་ནས་དོ་སྣང་བྱེད་ཨེ་ནས། ཁ་སོ་ར་ཕུ་གེ་སོགས་འབད་རྩོལ་བྱས་ནས་མི་བཟང་པོ་བྱུང་ཡག་ལ་ང་ཚོ་ཚང་མ་ལོག་གི་ད་ཨོ་ལས་འགན་རེད་ལ་ཚང་མས་འབད་རྩོལ་གནང་ཤོག་ཨ།
དེ་བཞིན་ཆོ་འཕྲུལ་དུས་ཆེན་སྐབས་ཀྱི་སྐྱེས་རབས་གསུང་ཆོས་འདི་ཡང་དབྱིན་སྐད་དང་རྒྱ་སྐད་རྒྱ་གར་གྱི་སྐད་ཀོ་རི་ཡ་སྐད་སོགས་སྐད་རིགས་མི་འདྲ་བ་བཅུ་བཞི་ལྷག་གི་ནང་ཐད་གཏོང་གནང་ཡོད་པ་རེད་ལ་ཆོ་འཕྲུལ་དུས་ཆེན་འདི་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་མུ་སྟེགས་ཀྱི་སྟོན་པ་དྲུག་འཁོར་དང་བཅས་པ་ཆོ་འཕྲུལ་གྱི་མཛད་པས་ཕམ་པར་མཛད་དེ་དམ་པའི་ཆོས་ཀྱི་རྒྱལ་མཚན་ཕྱོགས་བརྒྱར་བསྒྲེངས་པའི་དུས་ཁྱད་པར་ཅན་དེ་ལ་ཆོ་འཕྲུལ་དུས་ཆེན་ཞེས་འབོད་ཀྱི་ཡོད་པ་རེད། གཞི་རྩའི་བཞུགས་སྒར་དུ་འཚོགས་བཞིན་པའི་ཆོ་འཕྲུལ་སྨོན་ལམ་ཆེན་པོ་དེ་བཞིན་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་ནས་འགོ་ཚུགས་ཀྱིས་འདིའི་ཚེས་ཉི་ཤུ་རྩ་བཞིའི་བར་འཚོགས་གནང་ཡོད་པ་རེད་ལ་སྨོན་ལམ་ཆེན་པོ་འདི་ཡང་རྗེ་ཙོང་ཁ་པ་ཆེན་པོས་སྤྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་མེད་བརྒྱད་ལོར་ར་ས་འཕྲུལ་སྣང་གཙུག་ལག་ཁང་དང་ཁྱམས་ར། ལྡེབས་རིས་སོགས། ཕྱི་ནང་གི་རྟེན་དང་བརྟེན་པ་ཉམས་གསོ་གནང་བའི་ཕྱི་ལོ་རབ་བྱུང་བདུན་པའི་ས་གླང་ཕྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་མེད་དགུ་ལོར་བོད་ཟླ་དང་པོར་ཇོ་ཤཱཀྱ་མུ་ནེའི་གསེར་སྦྱངས་ཀྱི་དབུ་རྒྱན་ཕུལ་བས་མཚོན་རྟེན་མཆོག་རྣམས་ཀྱི་སྤྱན་སྔར་མཆོད་སྤྲིན་དང་ལྷ་ལྡན་གཙུག་ལག་ཁང་དུ་དགེ་འདུན་པ་སྟོང་ཕྲག་དུ་མ་བཞུགས་པའི་སེར་ཚོགས་ཆེན་པོ་ཞིག་སྐོང་ཚོགས་ཀྱིས་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་མཆོད་གསར་འཛུགས་མཛད་པ་ལས་རིམ་བཞིན་འཕེལ་རྒྱས་སུ་སོང་ནས་ལོ་ལྟར་ལྷ་ལྡན་སྨོན་ལམ་ཆེན་མོ་འཚོགས་སྲོལ་ཡོད་པ་ཞིག་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ཡིན།